གཟའ་མཇུག་གུང་གསེང་སྐབས་མུ་མཐུད་ཉེན་གཟབ་གནང་རོགས་ཞེས་རེ་སྐུལ་གནང་བཞིན་པ་རེད་འདུག་ཉེ་ཆར New South Wales མངའ་སྡེའི་ནང་ནད་པ་གསར་པ་གཉིས་ཐོན་ཡོད་པ་དེ་གཉིས་ཕྱིའི་རྒྱལ་ཁབ་ལས་ཕྱིར་ལོག་གནང་ནས་མགྲོན་ཁང་དུ་ཟུར་བཀག་བྱས་པའི་མི་གཉིས་ཡིན་འདུག་ད་བར New South Wales མངའ་སྡེའི་ནང་ནད་པ་ཁྱོན་བསྡོམས་སུམ་སྟོང་བརྒྱ་དང་བཅུ་མེད་དྲུག་བྱུང་ཡོད་པ་དང་ད་ལྟའི་ཆར་ནད་པ་གཅིག་མྱུར་སྐྱོབ་སྨན་བཅོས་ཁང་དུ་ལུས་ཡོད་པ་ཡིན་འདུག། འོན་ཀྱང་སྟབས་ལེགས་པ་ཞིག་ལ་སྤྱི་ཚོགས་ནང་མི་གཅིག་ནས་གཅིག་ལ་འགོས་པའི་ནད་པ་གཅིག་ཡང་ཐོན་མེད་པ་ཡིན་འདུག New South Wales མངའ་སྡེའི་ནང་འགྲུལ་སྐྱོད་དམ་དྲག་ལྷོད་ཡངས་བཏང་ཡོད་པ་དང་མངའ་སྡེའི་སྤྱི་ཁྱབ་འགན་འཛིན་ལྕམ Gladys Berejiklian མཆོག་གིས་མང་ཚོགས་ལ་གཟའ་མཇུག་གུང་གསེང་སྐབས་འགྲིམ་འགྲུལ་གནང་བ་ཡིན་ན་མུ་མཐུད་གཙང་སྦྲ་དང་སྤྱི་ཚོགས་རྒྱང་བཀྱེད་སྒྲིག་གཞི་ལག་བསྟར་གནང་རོགས་ཞེས་ནན་སྐུལ་གནང་བའི་ཐོག་ཁོ་མོས་གསུངས་དོན། ང་ཚོའི་མངའ་སྡེའི་ནང་གནས་སྟངས་ཧ་ཅང་ཡར་རྒྱས་ཕྱིན་ཡོད་པར་བརྟེན་དམ་དྲག་ལྷོད་ཡངས་ཀྱི་ལས་གང་འཚམ་མགྱོགས་པོ་བྱས་ཡོད། འོན་ཀྱང་མི་ཚང་མས་མུ་མཐུད་གཙང་སྦྲ་དང་སྤྱི་ཚོགས་རྒྱང་བཀྱེད་ལག་བསྟར་གནང་ནས་མུ་མཐུད་ནད་པ་གསར་པ་མི་ཐོན་པའི་ཐབས་ཤེས་གནང་རོགས། ཡང Victoria མངའ་སྡེའི་ནང་ནད་པ་གསར་པ་བདུན་ཐོན་ཡོད་པ་ལས་ནད་པ་དྲུག་ཕྱིའི་རྒྱལ་ཁབ་ནས་ཕྱིར་ལོག་གནང་ནས་མགྲོན་ཁང་དུ་ཟུར་བཀག་བྱས་པའི་མི་ཡིན་པ་དང་ནད་པ་བདུན་པ་དེ་ནད་ཇི་ལྟར་འགོས་མིན་བརྟག་དཔྱད་གནང་དང་གནང་མུས་ཡིན་འདུག་དེ་བཞིན Queensland མངའ་སྡེའི་སྤྱི་ཁྱབ་འགན་འཛིན་གཞོན་པ་སྐུ་ཞབས Steven Miles མཆོག་གིས་མངའ་སྡེའི་ནང་ད་ཆ་ནད་པ་གསུམ་ཡོད་པ་དང་ལྷག་པར་དུ་མངའ་སྡེའི་གཞུང་གིས་ལུས་སྦྱོང་དང་ལུས་རྩལ་ཁང་རྣམས་སྒོ་ཕྱེ་བར་དགའ་བསུ་ཡོད་ཅེས་ཁོང་གིས་གསུངས་དོན། ད་བར་གནས་སྟངས་ཀྱི་རྐྱེན་པས་མི་ཚང་མར་ལུས་སྦྱོང་དང་ལུས་རྩལ་བྱེད་པའི་གོ་སྐབས་བྱུང་མེད། དེར་བརྟེན་ཁྱེད་རྣམ་པ་མང་པོ་ཞིག་དེ་ལྟར་གནང་ཆོག་པར་རེ་སྒུག་བྱས་ཡོད་པ་ངས་ཤེས་ཀྱི་ཡོད། ལུས་རྩལ་བྱས་ན་ལུས་སེམས་གཉིས་ཀའི་འཕྲོད་བསྟེན་ལ་ཕན་ངེས་རེད། སོང་ཙང་ཁྱེད་རྣམ་པས་རང་ཉིད་ཀྱིས་གང་འདོད་ལྟར་ལུས་སྦྱོང་གནང་རོགས། འོན་ཀྱང་ངས་ནན་ཏན་གྱིས་ཞུ་ཡ་ལ། ཁྱེད་རྣམས་ཀྱིས་ངེས་པར་དུ་སྤྱི་ཚོགས་རྒྱང་བཀྱེད་ལག་བསྟར་དང་གཙང་སྦྲ་གནང་རོགས་ཞུ་རྒྱུ་ཡིན། དེ་ཡང། ནུབ་ཕྱོགས་ཨོ་སྟྲེ་ལི་ཡའི་མངའ་སྡེའི་ནང་འགྲུལ་བཞུད་ཆོག་པ་བཟོ་འཆར་ཡོད་ཀྱང་གདོད་མའི་མི་རིགས་ཡོད་སའི་ས་གནས་ཉིས་བརྒྱ་བདུན་ཅུ་དོན་བཞི་ཙམ་ལ་མུ་མཐུད་འགྲུལ་སྐྱོད་མི་ཆོག་པ་ཡིན་འདུག་ད་ལྟའི་ཆར་ནུབ་ཕྱོགས་ཨོ་སྟྲེ་ལི་ཡའི་མངའ་སྡེའི་ས་མཐའ་ཁུལ་ཁག་ཏུ་ནད་པ་གཅིག་ཀྱང་མེད་པ་ཡིན་འདུག་འོན་ཀྱང་མངའ་སྡེའི་ནང་ཁྱོན་བསྡོམས་ཡོད་བཞིན་པའི་ནད་པའི་གྲངས་ནི་ཉི་ཤུ་རྩ་བདུན་ཡིན་པ་དང། དེ་ལས་ནད་པ་ཉི་ཤུ་ནི་སྒོ་ཕྱུགས་དབོར་འདྲེན་གྱི་གྲུའི་ལས་བྱེད་པ་ཡིན་འདུག་འོན་ཀྱང་གཟའ་མཇུག་དེའི་སྐབས་ཉེ་ཆར་ཨ་རིའི་ནང George Floyd ཞེས་པའི་མི་རིགས་ནག་པོ་ཞིག་ཉེན་རྟོག་པའི་ལག་འོག་ཏུ་སྲོག་ཤོར་ཡོད་པར་རྒྱབ་སྐྱོར་ཆེད་ངོ་རྒོལ་སྤེལ་འཆར་ཡོད་པར་སེམས་ཁུར་གནང་བཞིན་པ་རེད་འདུག་དེ་ཡང། Victoria མངའ་སྡེའི་སྤྱི་ཁྱབ་འགན་འཛིན་སྐུ་ཞབས Daniel Andrews མཆོག་གིས་རིམས་ནད་འགོག་སྲུང་ཆེད་གྲོང་ཁྱེར Melbourne ནང་ངོ་རྒོལ་དེར་མཉམ་ཞུགས་མ་གནང་རོགས་ཞེས་རེ་སྐུལ་གནང་དོན། ང་རང་ཡང་ངོ་རྒོལ་དེར་མཉམ་ཞུགས་བྱེད་ཀྱི་མེད། ངས་ཁྱེད་རྣམ་པར་གནད་དོན་དེའི་ཐད་སེམས་ཚོར་ཆེན་པོ་ཡོད་པ་ཤེས་ཀྱི་ཡོད། མི་ཧ་ཅང་མང་པོར་ཕོག་ཐུག་བྱུང་ཡོད། དེར་བརྟེན་ང་ཚོ་ཚང་མའི་བདེ་སྲུང་ཆེད་དང། ལྷག་པར་དུ་ནད་དུག་དེ་མུ་མཐུད་ཁྱབ་གདལ་མི་ཡོང་བའི་ཕྱིར་གཟའ་མཇུག་དེར་ངོ་རྒོལ་མ་གནང་རོགས་ཞུ་རྒྱུ་ཡིན། དེ་བཞིན་སྲིད་བློན་མོ་རི་སན་མཆོག་གིས་ནད་དུག་འགོས་ཁྱབ་མི་ཡོང་བའི་ཆེད་གཟའ་མཇུག་དེའི་ངོ་རྒོལ་ནང་མཉམ་ཞུགས་བྱེད་དགོས་མིན་བསམ་བློ་ལེགས་པོ་ཞིག་བཏང་གནང་རོགས་ཞེས་རེ་སྐུལ་ཞུས་ཡོད་འདུག་དེ་ཡང། མེ་སྐྱོན་ཚབས་ཆེན་དང་ཏོག་དབྱིབས་རིམས་ནད་ཁྱབ་གདལ་གྱི་རྐྱེན་པས་ཨོ་སི་ཀྲི་ལི་ཡའི་དཔལ་འབྱོར་གྱི་གནས་སྟངས་ཤིན་ཏུ་ཉམས་རྒུད་སོང་ཡོད་པ་ཡིན་འདུག། སྲིད་བློན་མོ་རི་སན་མཆོག་གིས་འགྲེལ་བརྗོད་གནང་དོན། ང་ཚོའི་རྒྱལ་ཁབ་ཀྱི་དཔལ་འབྱོར་གནས་སྟངས་སྐྱོ་བོ་དེ་ལྟ་བུ་འགྱུར་བ་མཐོང་འདོད་མེད། ང་ཚོའི་གཞུང་གིས་ད་ཆ་གང་ཐུབ་ལས་ཀའི་གོ་སྐབས་བསྐྲུན་ནས་དཔལ་འབྱོར་སླར་གསོ་ཡོང་ཐབས་བྱེད་ཀྱི་ཡོད། དེ་ཡོང་ཕྱིར་སྒེར་དང་ཚོགས་པ་མང་པོ་ཞིག་གིས་ད་བར་བློས་གཏོང་རབ་དང་རིམ་པ་མང་པོ་གནང་ཡོད། ནད་རིམས་དེས་ང་ཚོའི་དཔལ་འབྱོར་ལ་བརྡབ་གསིག་ཧ་ཅང་ཆེན་པོ་བཏང་ཡོད་པས་ང་ཚོ་ཚང་མས་མཉམ་རུབ་ཀྱིས་དེར་གདོང་ལེན་གནང་དགོས་པ་ཡིན།